དེ་དྲན་དེ་ཁོ་ལ་ལང་ས་དེ་བཀག་དགོས་བྱས་སོང་ན་བཀག་ཐུབ་ཀྱི་མ་རེད། ཁོ་ཉོན་མོངས་པ་ཁོང་ཁྲོ་འདྲ་ཅིག་དྲན་དེ་ཡིན་ན་ཁོང་ཁྲོ་དེ་ག་ཚོད་ཉེ་པོ་བསྟེན་ན་ཨ་ལས་སྡུག་རུ་འགྲོ་རྒྱུ་མ་གཏོགས་ཁོ་ལ་ཁེ་ཡོད་མ་རེད་བ། ཁོང་ཁྲོ་ལངས་དེ་དེ་ཁ་ཤས་ཁ་ཤས་ཡང་ནས་མི་འཇའ་སྒྲོ་འཇའ་སྒྲོ་ཁ་སྒྲོ་སྒྲོ་གི་འདུག་ན་མི་གཅིག་མ་སྐྱེས་ཚེ་བང་ཤ་ཁར་འགྲོ་ནས་བང་ཤ་ཁེ་དེ་ལ་ཉེས་དག་གཏོང་ཡོང། ཁོ་ཁོང་ཁྲོ་ཚ་ཚ་ཅན་བང་ཤ་ཁེ་ཚོ་སོ་སོའི་དགྲ་མ་རེད། སོ་སོའི་གཉིས་རེ་དེ་ཁོ་ཡ་ཉི་ད་སྟོང་གིས་དེ་འདྲ་ཡོད་རེད་པ། དེ་ཡི་གཟའ་ནི་ཁོང་ཁྲོས་དང་ཆ་སོང་ཉོན་མོ་པ་སིང་དེ་གླང་ཚང་མ་རྒྱག་ཐུབ་མ་རེད། དེ་ཡི་གཟའ་གུ་གུ་སྟོང་གོ་ཁོ་གུ་གུ་སྟོང་ཡ་དེ་ག་རེ་ཟིན་ང་རང་ཚོ་དབུ་ཕག་སྟོང་ཚུལ་དངོས་ནི་ཉི་མ་རེ་ལས་ལོ་དེ་ནས་ཁྲི་མང་པོ་ཕག་ཚུལ་སྟོང་ཚུལ་ཡོང་གོ་རེད་པ། དབུ་དེ་ལས་བཏགས་ཀྱིན། དེ་ལས་བཏགས་ཀྱིན་ནས་སོ་སོའི་དབུ་དེ་ཕག་སྒྲོས་དེ་ཀུ་ལ་ད་ཕག་སྒྲོས་སོང་སོ་སོ་རིམ་བྱེད།

ཡང་དེ་གཞོག་གོ་ཡང་སེམས་དེ་ག་འདྲ་རེད་གི་དེ་ཅིག་བལྟ། ཡང་གདོན་ཟེར་གྱི་གྲངས་ཀ་བརྒྱབ། ཡང་སེམས་དེ་ཅིག་བལྟ། ཡང་གདོན་ཟེར་གྲངས་ཀ་བརྒྱབ་ནས་ད་ཉི་ཤུ་རྩ་གཅིག་ཙམ་རེ་བལྟས་ཚར་ན། ཨ་ནི་སེམས་དེ་ཧ་ལམ་དེ་ཁོང་ཁྲོ་བྱས་དང་ཉོན་མོངས་པ་གང་ག་མར་ཆག་ནས་སེམས་རང་གི་ངོ་བོ་གསལ་རིག་ཙམ་ཟེར་དེ། ང་ཚོ་ཆུ་དེ་རྙོག་པོ་ཞེ་དྲག་བྱས་དེ་ཁོ་ལ་དཀྲུག་དཀྲུག་ཞེ་དྲག་བཏང་པ་ཡིན་ན་རྙོག་པོ་ཆེ་རུ་ཆེ་རུ་འགྲོ་གི་རེད་བ། སྤྲོ་སྤྲོ་མ་གཏོགས་དགུ་ཅུ་ཅུ་མ་གཏོགས་བར་གྱི་ཚུར་སྒོ་བཞག་བཞག་གི་ཡིན་ན་ནང་བཤིག་བྱེད་ན་དྭངས་སྙིགས་ཡིད་བ་ཕྱིར་དུ་འགྱུར་བ། དེ་ནང་བཤིག་བྱེད་བྱེད་ན་ཨེ་ན་སེམས་དེ་དྭངས་སྙིགས་ཀྱི་ཡིད་བ་ཕྱིར་བྱེད་པ། སེམས་དེ་ཚུར་སྒོ་དེ་ནི་སེམས་རང་གི་ངོ་བོ་གསལ་པོ་བྱེད། སེམས་རང་གི་ངོ་བོ་དེ་ལོ་མ་དེའི་སེམས་དེ་རེད། ལོ་མ་དེ་དགེ་བ་ཡང་མ་རེད་མི་དགེ་བ་མ་རེད་ལོ་མ་དེའི་སེམས་དེ་རེད། ལོ་མ་དེའི་ངོ་བོ་གནས་མ་བཅོས་བྱེད་ན་ང་རང་ཚོ་ནི་ཉོན་མོངས་དུག་གསུམ་གྱི་ཁྲོད་བྱེད་ནས་ཀ་དགའ་བཞི་དགའ་བཞིའི་དགེ་བ་ངོ་བོ་སྟོང་དགའ་བཞི་དགའ་བཞིའི་མི་དགེའི་ངོ་བོ་སྟོང་དགོས་རེད་བ། སེམས་རང་གི་ངོ་བོ་དེ་མ་ལྷད་ཀྱི་བར་དུ་བས།

ད་རེས་དལ་འབྱོར་གྱི་མི་ལུས་ཐོབ་པ་སངས་རྒྱས་ཀྱི་བསྟན་པ་དང་མཇལ་བ་དགེ་བའི་བཤེས་གཉེན་དང་འཕྲད་པ་ཐེག་པ་ཆེན་པོའི་ཆོས་ཉམས་སུ་ལེན་རྒྱུ་བྱུང་བ། རང་གི་ངོས་ནས་ཨ་ནེ་ཆོས་ལ་ཁ་ཕྱོགས་པ། ཨ་དེ་འདྲ་གི་མང་པོ་ཞིག་བསམ་བློ་བཏང་ནས་དེ་ད་རེས་ཀྱང་དཔེ་མི་སྲིད་སྐལ་བ་བཟང་པོ་ཞེ་པོ་ཅིག་རེད་བསམ་བསམ་རང་དྲན། ཨ་ནེ་དེ་ང་རང་ཚོ་སྐྱབས་འགྲོ་ཟེར་དེ་གལ་ཆེན་པོ་རེད་བ་སྐྱབས་འགྲོ་མ་བྱས་ན་ནང་པ་སངས་རྒྱས་པ་གྲངས་སུ་ཚུད་མ་རེད། ཡོན་ཏན་གཞན་པ་ག་ཚོད་ཡོད་པ་ཡིན་ནའི་སྐྱབས་འགྲོ་བརྟན་པོ་བྱས་ཡག་པོ་བྱས་མེད་པ་ཡིན་ན་ནང་པ་མ་རེད་ཁོ་ཕྱི་པ་ཞིག་རེད།

འོ་དེ་ལྟ་བུ་སྐུ་ལ་ཆོས་གོས་ངུར་སྨྲིག་གི་མདོག་ཅན་གསོལ་བ་ཟེར་དེ་འདྲ་ཅིག་གསལ་བཏབ། ད་གཡས་ངོས་ཕྱོགས་ཀྱི། སེང་ཁྲི་ཆུང་ཆུང་བྱོན་རབས་དེ་ལ་རྒྱལ་བ་བྱམས་པ་མགོན་པོ། རྒྱལ་བ་བྱམས་པ་མགོན་པོ་པས་ཆོས་འཁོར་གྱི་ཕྱག་རྒྱ་མཛད་དེ་ཁས་ལོངས་སྐུ་གྱི་རྣམ་པ་ཅན་ཡིན་པ། འོ་དེ་འདྲ་ཅིག་ད་འཁོར་ན་འཕགས་པ་ཐོགས་མེད། སློབ་དཔོན་དབྱིག་གཉེན་ལ་སོགས་པ་དེ་དག་རྒྱ་ཆེན་སྤྱོད་བརྒྱུད་ཀྱི་བླ་མ་བཅུ་གཉིས་ཡོད་རེད། བཅུ་གཉིས་སྐུ་དེ་ཁས། འོ་དེ་འདྲ་ཅིག་གསལ་བཏབ།

དེ་ལ་བསྟན་ལོང་ནཱ་རོ་ལ་སོགས་པ། ཧཱུྃ་དེ་འདྲ་ཡི། ཉང་ལི་གྱེན་ལོང་གྱུར་པའི་ལམ་མ་སེམས་དེ་སྤྱད། ད། རྒྱལ་བ་ཤཱཀྱ་ཐུབ་པ་ཀྱིས་དོན་དེ་རྣམས་ལ་རང་གི་ཆོས་འབྲིང་མངོན་མཐོ་གྱི་ལམ་མ་སེམས་དེ་རེད། ཆོས་འབྲིང་མངོན་མཐོ་གྱི་ལམ་མ་སེམས་དེ་ག་ཟེ་ཡོད་པ་ཡིན་ན་གང་ག་དེ་སེ་གཏོགས་གོ་ཅེས་མ་ལས་པ་བྱེད། ལེར་བྱེད་རྒྱུ་ཡང་མ་རེད། ད་དེ་ཡི་ནང་ནས་གཙོ་བོ་གཙོ་བོ་དེ་སོ་སོ་ལས་བཀའ་ཁྲི་ཆེ་ཤོས་ཆེ་ཤོས་དེ། བླ་མ་གཙོ་བོ་དེ་བཞག། དེ་ཡི་གཡོ་ཡིས་དང་འདོན་རྒྱ་དང་གང་ག་བས། སོ་སོ་ཡོད་པའི་ཀ་ཁ་གསུང་མྱོང་མཁན་ནས་བཟུང་སྟེ། ཆོས་ཤོ་ལོ་ཀ་གཅིག་གསུང་མྱོང་མཁན་ཚང་མ་ཐམས་ཅད་དེ་གསལ་བཏབ་བྱས་བླ་མ་འཛོམས་པའི་གསལ་པོ་མ་ཤར་གྱི་བར་དུ་རང་གི་རྩ་བའི་བླ་མ་ཁོ་ན་བསམ་མནོ་བཏང་བྱས་ལས་བྱེད་ཡོད་མ་རེད་ལས་མེད་ཡིན་ན་རྟོགས་པ་སྐྱེ་གི་མ་རེད། དེའི་ཧ་མ་ལོ། ག་རེ་ས། ལོ་རྒྱུས་འདྲ་མང་པོ་ཡོད་རེད་ད་དེ་བཤད་མི་དགོས་བྱས་དེ་བླ་མ་སྡེ་ལྔ་ཟེར། དེ་ཡི་མཐའ་སྐོར་དུ་ཡི་དམ་རྒྱུད་སྡེ་བཞི་བྱས། དེ་ནས་སྐལ་བཟང་གི་སངས་རྒྱས་སྟོང། དེ་ནས་ཉེ་བའི་སྲས་ཆེན་བརྒྱད་ལ་སོགས་པ་བྱང་ཆུབ་སེམས་དཔའ། དེ་ནས་ཉན་རང་གཉིས་བྱས།

གཉིས་ཟེར་གཅིག་ཟེར་མ་གཏོགས་མི་འགྱེད་དེ་ན་མང་པོ་ཡོད་རེད་བ། འོ་དེ་ཚོ་བཀྲམ་སྟེ་ནི་དཔེ་ཁྲི་རྣམས་ལ་ཡང་བཞག་དེ་གྱིས། དེ་ཡང་བལ་ཡུལ་གྱི་རང་བཞིན་ཅིག་ཡིན་པ། རྣམ་པ་དེ་ཡིན་ན་ནི། ཆོས་པུ་སྟི་ཡི་རྣམ་པ་ཤར་བ་ཡིན་པ་ལ་ངོ་བོ་དེ་བླ་མ་རང་རང་གི་ལུང་རྟོགས་ཀྱི་ཡོན་ཏན། ལུང་རྟོགས་ཀྱི་ཡོན་ཏན་ཡིན་བསམ་བསམ་མནོ་བྱས། ལྷག་ཏུ་བསྐྱེད་ཀྱི་ཨ་ནི། སྐྱབས་ཡུལ་དེ་སྲིད་བཏབ། སྐྱབས་ཡུལ་དེ་གསལ་བཏབ་ཚར་ན་རང་ཉིད་གནས་པའི་མཐའ་དེ་ནི་ལ་ནི་རང་གི་ཚེ་འདི་ཡི་ཕ་དང་མ། གཉེན་ཉེ་དུ།

སྐྱབས་འགྲོ་བྱེད་དུས་སྐབས་ལ་དང་པོ། བླ་མ་རྣམས་ལ་བླ་མ་ལ་སྐྱབས་སུ་མཆིའོ་ཟེར་ཁོ་རང་སྤྱང་ཆོས་ཀྱི་ཕྲེང་སྐོར་གཅིག་ཙམ་ཞིག་བགྲངས་པ་ཡིན་ན། ལྔ་བཅུ་ཐམ་པ་ཙམ་ཞིག་ལ་ནི་ང་རང་ཚོ། བདུད་རྩི་དཀར་པོ་ཡི་རྒྱུན་བབས། བདུད་རྩི་དཀར་པོ་ཡི་རྒྱུན་བབས་ནས། རང་དང་སེམས་ཅན་ཐམས་ཅད་ཐོག་མ་མེད་པ་ནས་བསགས་པའི་སྡིག་སྒྲིབ་བག་ཆགས་དང་བཅས་པ་ཕར་ཆུས་འཁྲུ་བ་ནང་བཞིན་དག་སོང་བསམ་བསམ་མནོ་བྱས། ལྔ་བཅུ་ཐམ་པ་ཡི་རིང་དེ་ལ་ནི་བདུད་རྩི་སེར་པོ་ཡི་རྒྱུན་བབས་ནས།

དེ་ནས་ཆོས་ལ་སྐྱབས་སུ་མཆིའོ་ཟེར་དུས་སྐབས་ལ། ད་གིན། རང་རང་གིས་གསུངས་པའི་ལུང་གི་ཆོས་རྣམས་པུ་སྟིའི་རྣམ་པར་ཡོད་མཁན་གཅིག་རེད་བ་དེ་ཚོ་ལས་བདུད་རྩིའི་རྒྱུན་བབས། ཡང་ལྔ་བཅུ་ཐམ་པ་རིང་ལ། ཆོས་ལ་བརྟེན་པའི་ང་རང་ཚོས་སྡིག་པ་མང་པོ་བསགས་ཡོད་རེད་བ། ཆོས་ལ་བརྟེན་པའི་དོན་དམ་པའི་ཆོས་ལ་ད་ང་རང་ཚོས་སྡིག་པ་གསོག་ཐུབ་པ་མ་རེད། དོན་དམ་པའི་ཆོས་ཟེར་ཉན་དེ་འཕགས་པའི་གང་ཟག་ཡི་རྒྱུད་ཀྱིས་བསྡུས་པ་གཅིག་རེད། ཡིན་ནའང་བརྡར་བཏགས་པའི་ཆོས་ཟེར་ཉན་དེ་ང་རང་ཚོ་དུས་དང་རྣམ་པ་ཐམས་ཅད་དུ་ལ་ལས་ལས། དེ་སྐྱེ་དགུ་ཡི་ས་དཔེ་ཆ་ཉོ་ཚོང་བྱེད་པ། དཔེ་ཆ་ས་སྦྱིན་པ་ལ་བཞག་པ། དཔེ་ཆ་དང་ལྷམ་གོས་མཉམ་དུ་སྦྲགས་ནས་འཁྱེར་པ། དཔེ་ཆ་སྡེའི་འོག་ལས་སྐྱུར་པ། དཔེ་ཆ་ལས་ནི་སུ་ཡི་དྲི་མ་སྐྱུར་པ། དཔེ་ཆ་ལས་མཆི་མ་སྐྱུར་པ། དཔེ་ཆ་སྒོ་ཡོལ་བཏོག་པ། དཔེ་ཆ་རྟགས་མ་བཞག་པ། འོ་དེ་ཚོ་དྲངས་ཏེ། ཆུ་དཀོན་མཆོག་ལ་དད་པའི་གདན་འདྲེན་ཟིན་ཏེ། བསྡུས་ཤོག་བསྡུས་ཤོག་ད་གེ་སེ་ཡ་གི་ཆུ་སྦོམ་གྱིས་ལས་ཟིན་ཏེ། འོ་དེ་ཚོ་དྲངས་ཏེ་ད་སོམ། སོ་སོ་རྣམས་ཀྱིས་ནི་ལྔ་བཅུ་སྟོང་པ་རེ་ལ་བདུད་རྩི་དཀར་པོའི་རྒྱུ་ཕོག། ཡང་ལྔ་བཅུ་སྟོང་པ་རེ་ལ་སེར་པོའི་རྒྱུ་ཕོག་ནས།

ས་རྒྱལ་སྣོད་ཀྱི་ཞག་ཏུ་དུལ་བ་ས་རྒྱལ་སྣོད་ཀྱི་ས་ཡ་དང་མཐོང་ཡ་ལ་སོགས་པ་སྟོང་སྐུ་སྟོང་ཡ་དངོས་ཡེ་ནས་འདྲ། ཟག་སྒྲོ་ཡེ་ནས་འདྲ། ཤ་དང་མར་དེ་འདྲ་ཡེ་ནས་འདྲ། འོ། དེ་འདྲ་ཡི་སོ་སོར་ཟད་པ་ཡིན་ན། ཨ་ནི་མཚང་སྨན་གྱི་ལས་སེམས་དེ་ས། དེ་ཤ་ནི་དག་ཡ་ཡོད་མ་རེད། རྙིང་བ། རྙིང་བ་རྣམ་པས་ནི་མ་ཉོས་པ་དུ་ཆུ་ནི་ཤ་ནི་དག་ཡ་སེམས་དུ་ཆུ་ནི་ཡོད་མ་རེད། གལ་སྲིད་ཤ་པ་དེ་འདྲ་ཕལ་པའི་ཡིན་ནས་ལྟོས་ཟེར་ཡང་རང་འདྲ་ཞིག་གཏོང་ནི་མ་གཏོགས་རྣམ་སྨིན། རྙིང་བ་རྣམ་སྨིན་ནི་ངེས་པར་དུ་འགྲོ་དགོས་རེད་རྒྱལ་སྣོད་ཀྱི་ཞག་ཏུ་དུལ་བའི་སྐུ་འཕྲོ་ས་སོ་ན།

དགེ་འདུན་ལ་མིང་འདོགས་བཏགས་པ། མི་གྲྭ་པ་གཅིག་གིས་གྲྭ་པ་གཅིག་ལ་ཕར། བྱ་བ་མ་ཡིན་པ་སྡུག་ཅག་བྱས་ཟིན་ན་ཨོ་དེ་ཚོས་གྲྭ་པ་དེ་ཚོས་བྱེད་མི་ཡོང་ཟེར། དེ་འདྲ་ལབ་པ་ཡིན་ན་གྲྭ་པ་སྤྱི་ལ་སྐུར་པ་བཏབ་ནས་དེ་ནི་སླར་ཡག་ཉེས་སྣོན་པ་སྣ་ཚོགས་ཡོང་གི་རེད། ཨ་ནི་དགེ་འདུན་སྤྱི་ལ་སྐུར་པ་བཏབ་པའི་ཉེས་པ་དེ་རང་བྱུང་ཚར་རེད། ཞེ་དྲག་ཉེས་པ་ཆེན་པོ་ཞེ་དྲག་རང་དགེ་འདུན་ལ་སྐུར་པ་བཏབ་པ་སོགས་ཏེ། ཤེད་བུ་སེར་སྐྱ་ཟེར་མཁན་ཨ་མ་བྱུང་པ་རེད་པ། ཤེད་བུ་སེར་སྐྱ་ཟེར་མཁན་དེས་སློབ་པ་དང་མི་སློབ་པའི་དགེ་འདུན་མང་པོ་སྤྱི་ལ་སྐུར་པ་བཏབ་ནས་ཨ་ནི་ཤེད་བུ་སེར་སྐྱ་ཟེར་མཁན་དེ་གཅིག་ཡིན་པ་རེད། ཤི་བོ་སེར་སྐྱ་སེར་ཉི་ཟླས། ཨ་མ་ཁྱེད་ལ་བུ་གཅིག་མ་གཏོགས་མེད། བུ་དེ་རུ་དཔའ་ཡག་པོ་ཤི་བོ་གཅིག་སྐྱེས་ཅི་ནས། སྦྲགས་དེ་འདྲ་ལྷོ་ཁ་གཏོང་ཅི་ནས་མི་འཐད་པའི་དགོངས་པ་བས། ཚང་མ་ཐམས་ཅད་ཁོ་རང་མི་འཐད་པའི་དེ་ཡིན་པ་རེད། ག་རེ་སེ་གོ་ཡང་ལྟ་བ་རྫིག་གེ་དེ་འདྲ། ང་དེ་འདྲ་ཡིན་ས་ག་པ། སྐ་བཟའ་ལྷོ་ཁ་འགྲོ་ནས་ཁོ་གླག་ཁེར་ཁེར་ཁྱོད་ནི་མ་སྐྱོང་ཅེས་བུ་དེ་བས་རུ་དཔའ་བཟང་པོ་ཤི་བོ་གཅིག་སྐྱེས་ཅི་ནས། རྩོད་པ་བྱས་ཏེ་ཁོ་ལ་སྦྲགས་ཡིག་བསྐུར་ནས་རྩོད་པ་བྱས་ཏེ་ཁོ་གླག་ཁེར་ཁེར་ཁྱོད་ནི་ཡོད་མ་རེད། མེད། སུས་ཀྱང་ཁོ་ལ་མ་ཁེ་བ་བྱས། ཨེ་ཨ་མ་དེ་དགའ་པོ་ཞེ་དྲག་བྱས་ནས། ད་ང་ཡི་བུ་དེ་ཕྱོགས་ལས་རྣམ་པར་རྒྱལ་སོང་སོ་ཟེར་རང་བྱས་ནས། ཨ་ནི། བཅོམ་ལྡན་འདས་འོད་སྲུང། བཅོམ་ལྡན་འདས་འོད་སྲུང་དེ་ནི་སྐུ་མྱ་ངན་ལས་འདས་ཚར་ནས་དེ་ཡི་དགེ་འདུན་དེ་འདྲ་ང་རང་ཚོ་དགོན་པ་བཟོ་འདྲ་ནང་དེ་འདྲ་ཡོད་ཡིན་པ་རེད། ཨོ་དེ་ཚོ་ལ་ཁྱེད་རང་རྩོད་པ་རྩོད་ག་འགྲོ་ཤོག། ཨ་དེ་ཚོས་རྩོད་པ་རྩོད་ནས་ང་རྒྱལ་ཐུབ་ཀྱི་མ་རེད་ཁོ་ཚོ་མཁས་པ་ཞེ་དྲག་རེད་དེ་མ་རྒྱལ་ན་ཁྱེད་རང་ཨ་ནི་ཕྱོགས་ཐམས་ཅད་ལས་རྣམ་པར་རྒྱལ་ཡོད་མ་རེད། ད་ལྟའི་རྣམ་པར་རྒྱལ་གྱི་དེ་ཡོད་རེད་སློབ་གཉེར་བྱེད་ཤོག་ཟེར་ནས། ཨ་མ་དེས་བལ་ཁྲལ་འགྲམ་འཇོག་ནས་ཁོ་ཨ་མའི་ཁ་ལ་ཉན་པོ་ཞེ་དྲག་ཡོད་ཕྲུ་གུ་དེ་རིག་པ་ཡག་པོ་བྱས་མཁས་པ་བྱས། དེ་བཏང་ནས་འོད་སྲུང་གི་དགེ་འདུན་དེ་ཚོ་ལ་རྩོད་པ་རྒྱག་ག་འགྲོ་དུས་སྐབས་ལ་རྩོད་པ་ཁྱོན་ནས་ལབ་མ་ཁེ་རེད་དེ་རྒྱབ་མ་ཐག་ཨ་མ་ལ་ད་ལྟ་ཐུབ་པ་མི་འདུག་ཟེར་ལ་ཨ་མས་དེ་འདྲ་མ་བྱེད་ཨ་ནི་ཁྱེད་རང་ཁོ་ཚོ་ནང་བཞིན་བྱས་བྱས་ནས་གཡོ་སྒྱུ་བྱས་བྱས་ནས་ཁོ་ཚོ་གྲྭ་པ་བྱས་ཟེར། ཁོ་ཚོ་གྲྭ་པ་བྱས་པས་ཁྱེད་རང་ལ་ཁོ་ཚོ་གི་ནང་ལོགས་དེ་སློབ་པ་རེད་ཟེར་བྱས། ཨ་དེ་འདྲ་ཨ་མའི་ཁ་ལ་ཉན་བྱས་ནས་ཨ་ནི་གྲྭ་པ་བྱེད་ག་ཕྱིན་པ་རེད། ས་ང་རང་ཚོ་རབ་ཏུ་བྱུང་དུས་སྐབས་ལ་ཁྱོད་མུ་སྟེགས་ཅན་ཞུགས་པ་མ་ཡིན་ནམ་ཟེར་འདུག་པ། ཨོ་དེ་བར་ཆད་ཀྱི་དྲི་བ་འདུག་པ་དེ་དེ་ཟེར་བ་རེད། མུ་སྟེགས་ཅན་ཞུགས་པ་ཟེར་མཁན་དེ་ཉམས་གསོའི་ལས་ཁ་འགྲོས་བྱས་ནས་ཆོས་རྐུ་མ་རྐུ་ག་ཡོང་མཁན་དེ། ཨོ་དེ་རབ་ཏུ་བྱུང་བཅུག་པ་ཡིན་ན་ཨ་ནི་སྐྱོན་ཞེ་དྲག་ཆེན་པོ་རེད། ཨོ་དེ་བྱས་ནས་ཨ་ནི་ཁོ་འོད་སྲུང་གི་དགེ་འདུན་དེ་ཚོར་རབ་ཏུ་བྱུང་ཨ་ནི་འོད་སྲུང་དགེ་འདུན་དེ་ཚོ་ཡ་ད་ག་རང་ཡི་རེད་སོང་སོ་ནམ་དྲན་བྱས་ནས་ཨ་ནི་ཆོས་སློབ་གཉེར་དེ་ཚོ་ཡག་པོ་ཞིག་སྦྱོང་ནས་དཔེ་ཁོ་ལ་ག་ཚོད་ཡོད་ནས་དྲང་དྲག་བྱས་ནས་བསླབས། ད་རྗེས་ལ་ཁོ་མཁས་པ་ཆེན་པོ་ཞེ་དྲག་ཆགས་རེད། ད་མཁས་པ་ཆགས་ནས་ཨ་མའི་རྩར་ཕར་འགྲོ་ང་མཁས་པ་ཆགས་ཚར་ནས་ཁོ་ཚོ་ལ་རྩོད་བྱེད་ནས་ཁོ་ཚོ་ཕམ་པར་བྱེད་ཤོག། ཨ་ཕོ་ཁོ་ཚོ་མེད་ཟེར་ཏེ་ཨ་མ་ཡི་ཁྲལ་རྒྱོགས་བྱེད་ནས་ཁོ་ཚོ་ཕམ་པར་མ་བྱེད་ན་ང་བློ་ཚིམ་པ་མི་འདུག་ཟེར་ནས། ཨ་ཁོ་ཚོ་ཕམ་པར་བྱེད་ཤོག་ཟེར་རྩོད་པ་རྩོད་ག་འགྲོ་དུས་ཁོ་ལ་ཨ་ཕམ་ཐུབ་ཀྱི་མེད་པ་རེད། ཁོ་ལུང་གི་ཡོན་ཏན་མ་གཏོགས་རྟོགས་པའི་ཡོན་ཏན་ག་གེ་ཡོད་མ་རེད་པ། དགེ་འདུན་དེ་ཚོ་ནི་རྟོགས་པའི་ཡོན་ཏན་ལ་ལུང་གི་ཡོན་ཏན་གཉིས་ཀ་ཕྱུག་པོ་ཡོད་རེད་པ། དེ་འདྲ་ཡིན་ཙང་ནི་ཁོ་ཕམ་མ་ཐུབ་པར་བྱས་ཨ་མའི་རྩར་ཕར་འགྲོ་ནས། ཡང་ང་རྩ་ནས་དེ་བརླག་ཁྱེད་མི་འདུག་ཁོ་ཚོ་ནི་ལུང་རྟོགས་ཀྱི་ཡོན་ཏན་གཉིས་ཀ་དང་ལྡན་པ་རེད། ང་ནི་ལུང་གི་ཡོན་ཏན་ཙམ་མ་གཏོགས་མེད་པ་ཡིན་ཙང་དེ་ཚོ་ལ་རྩོད་པ་རྒྱག་ཐུབ་ཡ་མི་འདུག་ཟེར་ཏེ་ཨ་མ་ཡིན་ནི་ཁྱེད་རང་རྩོད་པ་རྒྱག་མི་ཐུབ་ན་ཁོ་ཚོ་ལ་ཁ་ངན་ཚིག་ངན་ལབ། ཁ་ངན་ཚིག་ངན་ལབ་ཚེ་ཁོ་ཚོ་ཡི་ཁ་གྲག་གི་མ་རེད་ཁ་མ་གྲག་ན་མི་ཚོ་ལྟད་མོ་ལྟ་གི་རེད་ཟེར། ཨ་ནེ་ད་རེས་ཁྱོད་རང་རྒྱལ་སོང་ཟེར་ནས་ལབ་གི་རེད། སྐད་གྲགས་བཞག་གི་རེད། ཨ་མས་དེ་འདྲ་ལབ་རེད། ཨ་མའི་བཀའ་བཞིན་དུ་སྒྲུབ་བྱས་ནས་ཁོ་ཕྱིན་སྤུ་གུ་དེ་ཁོ་ཚོ་རྩོད་པ་བྱ་ག་འགྲོ་དེ་མ་ཐུབ་བྱས། མ་ཐུབ་ཚེ་ཨ་ནེ་ཚིག་ངན་དེ་འདྲ་བཏང་ནས། གླང་པོའི་མགོ་ཅན་ཟེར། སེང་གེ་ཡི་མགོ་ཅན་ཟེར། ཉ་ཡི་མགོ་ཅན། སྦྲུལ་གྱི་མགོ་ཅན། ཆུ་སྲིན་གྱི་མགོ་ཅན་ཟེར་ནས་དེ་འདྲ་དུད་འགྲོ་རྐྱང་རྐྱང་གི་མགོ་བཅོ་བརྒྱད་ལབ།

དྲ་དེ་དེ་ལྟར་བསྐོར་ཡང་དེ་ནང་ཉ་ཆེན་པོ་ཞེ་པོ་ཅིག་འཛུལ་ནས་འཐེན་མ་ཐུབ་པར་བྱས་དཀའ་ལས་ཞེ་པོ་ཅིག་ཁག་འདུག་ཨ་ནུ་མའི་རོལ་པོ་དེ་འདྲ་ཞིག་འབར་གྱི་མི་མང་པོ་སྐད་བཏང་ཅིང་ཡར་འཐེན་དེ་ཀོ་ལ་ཨ་ནི་ཉ་རེ་མེད་པར་ཅག་ཁྱོད་ལོ་ན་མ་བཞག་དེ་ཀོ་ལ་ཉ་ཡིན་ལ་ཨ་ནི་མགོ་བཅོ་བརྒྱད་ཡོད་ཁེ། ཨ་མགོ་བཅོ་བརྒྱད་དེ་མགོ་མི་འདྲ་རྐྱང་རྐྱང་ཆུ་སྲིན་མགོ་དང་ཉ་ཡི་མགོ་དང་ཆུ་སྲིན་མགོ་དང་སྦྲུལ་གྱི་མགོ་དང་ཕག་པའི་མགོ་དང་ཁྱིའི་མགོ་དང། དེ་ནས་སྦལ་པ་གི་མགོ་དང་མི་དང། ཨོ་དེ་འདྲ་རྐྱང་རྐྱང་བྱས་ནས་བཅོ་བརྒྱད་ཡོད་ཁེ།

ཨ། མུ་སྟེགས་པའི་སྟོན་པ་དེ་ཚོ་མཉམ་དུ་ཡོང་བ་རེད། མཉམ་དུ་ཡོང། ཨ་ཙོ་ལྟད་མོ་ལྟ་ནས། ཨ་ནི་སངས་རྒྱས་ཀྱིས་ལས། ལས་འབྲས་ལ་ངེས་པ་བརྟན་པའི་ཕྱིར་དུ་ཁོ་རང་བྱིན་གྱིས་བརླབས་བྱས་ནས། ཁོ་རང་རང་གི་ཁ་གྲག་ཏུ་བཅུག་ནས། ཨ་ནི་སངས་རྒྱས་ཀྱིས་སྐད་ཆ་དྲིས་ནས། ཁྱེད་རང་སུ་ཡིན་པ་ཟེར་ཏེ་ང་ཤེད་བུ་སེར་སྐྱ་ཡིན། ཨ་ནི་ཁྱེད་རང་ད་ལྟ་ལུས་ག་འདྲ་ཅིག་ལེན་བསྡད་ཡོད་ཟེར་ཏེ་ང་ད་ལྟ་དུད་འགྲོ་ཅིག་ལེན་བསྡད་ཡོད། ཨ་ནི་ཁྱེད་རང་མི་དགེ་བའི་བཤེས་གཉེན་སུ་ཡིན་ཟེར་ཏེ་ང་ཨ་མ་ཡིན། ཨ་མ་ད་ལྟ་ག་པར་ཡོད་ཟེར་ན་ཨ་མ་དམྱལ་བ་མནར་མེད་ནང་སྐྱེས་བསྡད་ཡོད། ཨོ་ཁོ་རང་རང་གི་ཁ་གྲག་ད། ཨ་ནི། དེའི་ཤེས་པ་ཡིས་ད་ཁྱོད་རང་དེ་ཤི་ནས་ག་པར་འགྲོ་ག་ཟེར་ཏེ་དེ་ཤི་ནས་ང་དམྱལ་བ་མནར་མེད་ནང་ཡང་སྐྱེ་བ་རེད། ཨ་ནི་སངས་རྒྱས་བྱམས་པའི་བསྟན་པ་ལ་ཡང་ཉ་མགོ་བཅོ་བརྒྱད་ཅན་ཤེས་དེ་འདྲ་ཅིག་ཡང་ཆུ་བོ་གང་གཱའི་ནང་སྐྱེས་བྱས་ནས་ཡང་ལོངས་སྤྱོད་དེ་གི་རེད། ཨོ་དེ་འདྲ་བྱས་ཡིན་ཟེར་ན་ཁོ། མགོ་བཅོ་བརྒྱད་པོ་གང་ག་ངུ་བ་རེད་ད་ངུ་བྱས་ནས་སྔ་མ་སྐྱེ་བ་སྔ་མ་དེ་ཡར་དྲན་ནས་ཁོ་ད་ལྟ་དཔེ་སྡུག་ཅག་ཞེ་པོ་ཅིག་སྐྱེས་བསྡད་ཡོད་རེད་པ། ཨ་མ་གྱིས་མི་དགེ་བའི་བཤེས་གཉེན་ཨ་མ་གྱིས་ལམ་ངན་པ་བསྟན་ཡང་དེ་ཚོ་ཡར་གང་བྱས་ནས་ཞེ་དྲག་ངུ་བ་རེད།

འོ་དེ་འདྲ་སེམས་ཅན་མང་པོ་ཅིག་དགེ་འདུན་སྲུངས་ཀྱི་རྟོགས་བརྗོད་ཟེར་མཁན་དེའི་ནང་ཡོད་རེད་བ། དེ་ཚོ་གོང་ཁ་དགེ་འདུན་གྱི་ཅ་ལག་དེ་དགེ་འདུན་གྱི་ཞལ་ཏ་བ་གིས་མར་ཁྱེར་ནས་ནང་ལ་ལོངས་སྤྱོད་བྱས་ནས། ཨ་ནི། དེ་ཡི་རྣམ་པར་སྨིན་པ་དེ་ཉི་ཚེ་བའི་སྙིང་བ་ན་སྐྱིད། ཉི་ཚེ་བའི་དམྱལ་བ་ནང་སྐྱེས་ནས་ནང་གི་ཕ་མ་སྤུན་མཆེད་དེ་ཚོ། རྒྱུ་ཅ་ལག་ཟ་མཁན་དེ་ཚོ་འབུ་ལ་སྐྱེས། དགེ་འདུན་གྱི་ཞལ་ཏ་བ་དེ་ཤིང་གཅིག་ལ་སྐྱེས། འབུ་དེ་ཚོ་ཡི་ཤིང་དེ་ཟ་སྟེ་ཁོ་ལས་ཤིང་དེ་སྐད་རྒྱག་ནས། ཤིང་དེ་ན་ཚ་གིས་ཨར་མོ་ཏས་ཀྱི་སྐད་རྒྱག་འདི་འདྲ་བཟླས་ཏེ་ཁྱེད། འོ་དེ་འདྲ་བྱུང་བ་རེད། ས་ང་ཟེར་ཤིང་ལ་སེམས་ག་འདྲ་ཡོང་གི་རེད་བསམས་སོང་ན་དྲན་གི་རེད་ཟེར་ཤིང་ལ་སེམས་ཡོད་པ་མང་པོ་ཞིག་ད་རེས་སུ་ཡང་མཐོང་རྒྱུ་འདུག་ཤིང་ཁོ་རང་རང་དཔེ་ན་ཚ་གཏོང་རྒྱུ་ཡོད་པ། ཤིང་དེ་ཡིན་ནས་ཁ་ཁ་ཁ་ཤས་ཁ་ཤས་ལ་ནི་འགུལ་སྐྱོད་གཏོང་རྒྱུ་ཡོད་པ། འོ་འདི་འདྲ་ཆགས་འགྲོ་གི་འདུག་འོ་དེ་ག་རེ་རེད་ཟེར་ན། སྔ་མ་ལས། ངན་པ་ཅིག་བསགས་བྱས་འདི་ལྟ་བུ་ལ་སྐྱེས་པ་རེད་པ། གཏུན་ལྟ་བུ་ཟེར་རྒྱུའི་སེང་དེ་རྒྱན་སྟོད་ཀྱི་སྒྲས་རྫོགས་ས་གཏུན་ཤིང་སྐྱེས་པ་རེད་པ།

ཞེ་དྲག་ཉེན་ཁ་ཆེན་པོ་ཞེ་དྲག་རེད་ཁྱིམ་པས་ཟ་བ་ཡིན་ན་དེ་ནི་བཤོད་མི་དགོས་རེད། དགེ་འདུན་གྱི་སྤྱི་རྫས་ཁྱིམ་པས་ཟ་བ་ཡིན་ན་དེ་ནི་བཤགས་ནས་དག་ཡས་ཁྱོན་ནས་ཡོད་མ་རེད། དགེ་འདུན་སོ་སོ་གྱི་དགེ་འདུན་སྤྱི་ལ་དབང་བའི་རྫས་དེ་སོ་སོ་སྒེར་ལ་དབང་བ་བྱས་བྱས་ནས་ལོངས་སྤྱོད་པ་ཡིན་ན་ཞེ་དྲག་ཉེས་པ་ཆེན་པོ་ཡོད་རེད། ད་བགོ་རྫས་ཡིན་ན་དྲག་ག་རེད་བ་བགོ་རྫས་ཡིན་ན་སོ་སོ་ལ་ཐོབ་པའི་སྐལ་བ་དེ་ཡིན་ན་སོ་སོ་རང་ལ་ལོངས་སྤྱོད་ཡག་གི་དབང་ཆ་དེ་ཡོད་རེད། སྤྱི་རྫས་ཡིན་ན་རང་ལ་དབང་ཆ་ཡོད་མ་རེད།

ལྷ་བླ་མ་བྱང་ཆུབ་འོད་ཀྱིས་ལས་རྒྱུ་འབྲས་ལས། བརྩམས་པའི་ཆོས་ཤིག་གསུང་རོགས་གྱིས་ཟེར་ཨ་ནི་ཇོ་བོ་ཐུགས་མཉེས་པོ་ཞེ་དྲག་བྱུང་བྱས་ནས། སློབ་མ་བཟང་པོ་བྱང་ཆུབ་འོད་ཀྱིས་བསྐུལ་གྱུར་པས་ཟེར་འདུག་བ་སློབ་མ་བཟང་པོ་ཟེར་ནི་བྱང་ཆུབ་འོད་ལ་གསུངས་རུང་མ་ཚད་གཞན་མ་ཞིག་ལ་སློབ་མ་བཟང་པོ་ཟེར་གྱི་མི་འདུག་ཨ། ལྷ་བཟའ་ཁོང་ཡི་ཆོས་ཞུ་སྟངས་མཁས་པ། ལས་རྒྱུ་འབྲས་ལ་ཕེབས་པ་སེམས་ཅན་སྤྱི་ལ་ཕན་པའི་ཆོས་ཤིག་གསུང་རོགས་གྱིས་ཟེར་ཨོ་ཐུགས་སུ་ཞུས་པ་ཡིན་ཙང་ཇོ་བོ་རྗེ་ཞེ་དྲག་ཐུགས་མཉེས་པོ་བྱུང་བ་རེད་ཟེར་སྐྱབས་འགྲོ་དང་ལས་འབྲས་ཟེར་དེ་ང་ཚོ་ཞེ་དྲག་གལ་ཆེན་པོ་ཞེ་དྲག་རེད།

དེ་ཚགས་སོང་ན་ཨ་ནི་སྲོང་བཅུད་ཆུ་ཚོད་མ་འདྲ་ཅིག་དོན་གྱི་དུང་བ་རྒྱུ་ཆུ་ནང་དེ་ནང་ན་སྲོང་བཅུད་ཆུ་ཚོད་མ་ཚགས་ཅིག་དུང་བ། ཨའོ་དེ་དོན། དེ་དོན་ཚགས་སོང་ན་དེ་སེམས་བསྐྱེད་ཟིན་གྱི་དེར་མ་སེམས་བསྐྱེད་ཐམས་ཅད་རང་གི་མཐའ་ཁོ་ན་ཡིན་གྱི་མ་སེམས་བསྐྱེད་ཐམས་ཅད་པས་སྡུག་བསྔལ་མྱོང་བ་དེ་ཡར་དྲན་བྱས་ནས་དེ་དག་གི་དུས་ཚོད་སྲོང་བཅུད་ཀྱི་གོ་འཕོ་མྱུར་དུ་ཐོབ་པར་ཤོག་དེ་མ་ཐོབ་ན་ཐོབ་མི་འདུག་སོང་ས་རྣམས་བཅད་པས་སེམས་རྩེ་གཅིག་ཏུ་གསོ་བ་རྟོགས་བྱས་ནས་སྲོང་བཅུད་ཆུ་ཚོད་མ་ཚགས་སོང་བསྒྲུབ་འདོད། དེ་དོན། དེའི་ཞོག་ཁོ་དེ་བླ་མ་ཐུབ་པས་འོངས་པའི་ཐུགས་ཤིན་ཏུ་བརྗིད་པའི་སྒོ་ནས། ཀྱེ་ལས་ཞོག་ཁྱེད་བླ་མ་ཐུབ་འོང་ཞིག་ཡོད་རོགས། དེ་ལས་རང་འདྲ་གཉིས་པ་ཞིག་ཆད་ཀྱིས་ནི་རང་ལ་མར་ཐིམ། རང་ལ་མར་ཐིམ་ནས་ནི་རང་དང་དབྱེར་མེད་དུ་འདྲེས། རང་ཉིད་ནི་ཐུབ་པའི་དབང་པོའི་སྐུ་ལ་ལངས་སོང་བསམ་བསམ་མནོ་བྱེད། བླ་མ་ཐུབ་པའི་དབང་པོ་ཀུན་ལས་ལངས། བླ་མ་ཐུབ་པའི་དབང་པོའི་སྐུ་ལ་ལངས་ནས་འོད་ཟེར་དཔག་ཏུ་མེད་པར་འཕྲོས་རང་གི་ལུས་ལས། རང་འོད་ཟེར་དཔག་ཏུ་མེད་པར་འཕྲོས། ཨ་ནི་མཐའ་སྐོར་ན་ཡོད་མཁན་མ་སེམས་ཅན་ཐམས་ཅད་ལ་འོད་ཟེར་དེ་ཕོག། འོད་ཟེར་དེ་ཕོག་པ་ལ་བརྟེན་ནས་ལས་ཉོན་སྡིག་སྒྲིབ་བག་ཆགས་དང་བཅས་པ་ཚང་མ་ཐམས་ཅད་སྦྱངས་ཤིང་དག་ནས་དཔེར་ཤེལ་སྒོང་གཡའ་དག་པ་ནང་བཞིན་ནི་གྱུར་སོང་བསམ་བསམ་མནོ་བྱེད།

དེ་སྔགས་ལ་མ་གཏོགས་མདོ་རྐྱང་པ་བྱས་ན་ཡོད་མ་རེད། ལམ་རིམ་ཆེ་ཆུང་དང། འཇམ་དཔལ་ཞལ་ལུང་ཆེ་ཆུང་དེ་ཚོ་ལ་ཡོད་མ་རེད། མྱུར་ལམ་དམར་ཁྲིད་ཀྱི་མན་ངག་རེད། མྱུར་ལམ་དམར་ཁྲིད་ཟེར་མཁན་ཡོད་རེད། ཨ་ཐོག་བྱས་ཕྱིར་ང་ཚོ་ད་ལྟ། ཡུམ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་འབུམ་དང། ཉི་ཁྲི་དེ་ཚོ་ནི་ཨ་ནི། སངས་རྒྱས་ཀྱི་ཁྲི་ལས་ཉན་འདོད་སེམས་ཀྱི་དེ་ཤེས་དེའི་སྐུ་ལས་ཨ་ནི། སངས་རྒྱས་ཀྱི་ཁྲི་ལ་བཞུགས་མཁན་དེའི་སྐུ་ལས། སེམས་ཅན་ཐམས་ཅད་ལ་འོད་ཟེར་ཕར་འཕྲོས་པ་དང་ཚུར་བསྡུས་པ་དང་སེམས་ཅན་ཐམས་ཅད་དེ་དང་དེ་ཞེས་བྱ་བ་ལ་བཀུར་བ་ཡིད་བསྲེ་ནས་ཁྲི་ལས་ཉི་ཤུ་རྩ་འདོད་སེམས་ཀྱི་དེ། ཉི་ཁྲི་ནང་ལ་གསལ་པོ་ཞེ་དྲག་འདུག་བའོ་དེ་ཚོའི་ཉམས་ལེན་དེ་རེད་དེ། དེ་ཡི་ལམ་རིམ། མྱུར་ལམ་དམར་ཁྲིད་ཀྱི་མན་ངག་མ་གཏོགས་ལམ་རིམ་ཆེན་མོ་ལ་དེ་ཡོད་མ་རེད་མདོ་ལམ། རྐྱང་པ་རེད་བ་ད་ལྟ་དེ་སྔགས་དང་འབྲེལ་ཡོང་གི་བྱས་པ་རེད། དེ་སེམས་བསྐྱེད་འབྲས་བུ་ལམ་ཁྱེར་ཟེར་དེ་སྒོམ་པ་ཡིན་ན་ང་རང་ཚོ་སྔགས་ཀྱི་དཀྱིལ་འཁོར་རྒྱལ་མཆོག་ཟེར་དེ་གོ་ཆོད་འགྲོ་རེད། སྔགས་ལ་དཀྱིལ་འཁོར་རྒྱལ་མཆོག་ཟེར་ཞིག་ཡོད་རེད་བའོ་དེ་ཚོ་དང་དེ་གོ་ཆོད་འགྲོ་རེད། ཕན་ཚུན་སྤྲོ་བསྡུ་བྱེད་པ་ལ་སོགས་པ་དེ་ཚོ། འོག་ཏུ་བྱེད། དེ་ཚར་སོང་ན་དེ་ནས། ཚད་མེད་བཞི་ལས་མ་ཁྲིད་ཅིང་ནི། ད་བདག་དང་མ་སེམས་ཅན་ཐམས་ཅད། ད་ལྟ་ཡི་བར་དུ་སོང་མ་འཇིག་པའི་ད་ལྟ་ཡི་བར་དུ་ནི་འཁོར་བར་འཁོར་བ་དང་སྡུག་བསྔལ་མྱོང་དགོས་ཡོད་དེ། གང་གིས་ལན་ན། སེམས་ཅན་རང་ཕྱོགས་ལ་ཆགས་པ་དང་གཞན་ཕྱོགས་ལ་སྡང་བ་ལ་སོགས་པ་དེ་ཡི་དབང་གིས་ལན་བྱ། དེ་སེམས་ཅན་ཐམས་ཅད་ཉེ་རིང་ཆགས་སྡང་དང་བྲལ་ནས། བྲལ་བྱས་ནས།

དེ་ནས། བྱམས་པ་ཚད་མེད་དེ་ནས་སྙིང་རྗེ་ཚད་མེད་དེ་ནས་དགའ་བ་ཚད་མེད་ཚད་མེད་བཞི། ཚད་མེད་བཞི་པོ་རེ་རེ་ལ་ཡང་ཚད་མེད་ནང་ཚན་ལ་ཡང་བཞི་རེ་བཞི་རེ་ཡོད་རེད། གང་གཱ་དུ་བའི་བཅུ་དྲུག་ཡོད་རེད་ད་ཚད་མེད་བཞི་བཞི་བཤད་རྒྱུ་དེ་མང་པོ་གཅིག་འགོར་འགྲོ་གི་འདུག་དེ་བཤད་མི་དགོས་ཀྱི་ཚད་མེད་བཞི་དེ། དེ་ཚར་སོང་ན་ཁྱད་པར་གྱི་སེམས་བསྐྱེད་སེམས་བསྐྱེད། མ་གྱུར་ནམ་མཁའི་མཐའ་དང་མཉམ་པའི་སེམས་ཅན་ཐམས་ཅད་ཀྱི་དོན་དུ། མྱུར་བ་མྱུར་བ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱ། དེ་འཇམ་དཔལ་ཞལ་ལུང་དང། རྡོ་ལོག་གི་ལོང་རེ་དེ་ཚོ་ལ་དེ་ཡོད་མ་རེད་མྱོང་བ་མྱོང་བ་ཡང་དག་པའི་ཚུལ་སངས་རྒྱས་གོ་བ་ཐོབ་པར་བྱ་ཟེར་ཏེ། མྱོང་བ་མྱོང་བ་ཟེར་ནི་ཡོད་ཚ་ཟེར་ན་སྔ་ལོང་དུ་བསྒྲིབས་པའི་རྟགས་རེད། སྔ་ལོང་དུ་བསྒྲིབས་པའི་རྟགས་རེད། མྱོང་བ་མྱོང་བ་ཟེར་གཅིག་ཆོས་སྐུ་མ་བཞག་ཅིག་གཉིད་ལོག་དུ་མ། གཉིད་ལོག་ཡང་དེ་མྱོང་བ་དང་པོ་དེ་ཡིན་ན། རྒྱུད་ཕ་རོལ་ཏུ་ཕྱིན་པའི་ཐེག་པ་ལ་མྱོང་སུ་སློང་བ་ལ་ཅག་གསང་སྔགས་རྡོ་རྗེ་ཐེག་པའི་མྱོང་སུ་སློང་པ་ཡིན་ན་ཕྱི་ཚེ་ཕྱི་ལུས་ཅི་ལ། སངས་རྒྱས་ཀྱི་གོ་འཕང་ཐོབ་པའི་ནུས་པ་དེ་སྔགས་ལ་ཡོད་པ་རེད་ཟེར་ནས། ཕ་རོལ་ཏུ་ཕྱིན་པའི་ལམ་ལས་ཀྱང་སྔགས་ཉམས་སུ་བླངས་པ་ཡིན་ན་སངས་རྒྱས་ཀྱི་གོ་འཕང་ཐོབ་པ་མྱུར་བ་ཨེ། ཨོ་དེ་མྱུར་བ་དང་པོ་དེ་ཡིན་པ་རེད། མྱུར་བ་གཉིས་པ་དེ་ཟེར་དགོས་ཡོད་དེ། གསང་སྔགས་རྡོ་རྗེ་ཐེག་པ་དེ་ལ་རྒྱུད་སྡེ་བཞི་ཡོད་རེད་བ། རྒྱུད་སྡེ་བཞི་ཡི་ནང་ནས། བླ་མེད་བླ་མེད་རྒྱུད་ཉམས་སུ་བླངས་པ་ཡིན་ན།

མྱུར་ལམ་དམར་ཁྲིད་དབང་དུ་བྱས་པ་ཡིན་ན་ཚོགས་ཞིང་གསལ་འདེབས་པ་དེ་བདེ་སྟོང་དབྱེར་མེད་ལྷ་ལམ་ཡངས་པ་ཟེར་འདོན་གྱི་འདུག་པ། འཇམ་དཔལ་ཞལ་ལུང་ཡང་དེ་མ་ཡིན་པ་ཅིག་ཡོད་རེད། ད་ལྟ་དེ་ནི་ལ་སྔ་མ་གི་སྐྱབས་ཡུལ་དེ་ཡར་དྲན་ཙམ་ཞིག་བྱེད་སྲིད། དེ་འཇམ་དཔལ་ཞལ་ལུང་ནས་གསུངས་པ་དེར་འཇམ་དཔལ་ཞལ་ལུང་རྒྱས་པ་དེ་ནི་ལ་སྔ་མ་སྐྱབས་ཡུལ་དེ་རང་ཅག་ཅིག་ཡར་དྲན་ནས་འགྲིག་གི་རེད། སྐྱབས་ཡུལ་དང་ཚོགས་ཞིང་གཉིས་ཀྱི་དེ་ཁྱད་པར་མི་འདུག་པ་ཁོ་གཉིས་མིང་འདོགས་ཚུལ་མི་འདྲ་རེད། སྐྱབས་ཡུལ་ཟེར་གི་དེ་སྐྱབས་སུ་འགྲོ་སའི་ཡུལ་དེ་ཡིན་ཙང་སྐྱབས་ཡུལ་ཟེར་ལ།